ཐག་པ་སྲ་མོ་ཡག་པོ་ཅིག་གིས་ཕར་བཏགས་ནས་ཁོ་ཤོར་ཡ་མེད་པ་བཟོས་སོང་ན་སོ་སོ་ཞེད་མི་དགོས་ཆགས་ཀྱི་རེད། དེ་ནང་བཞིན་བྱས་བྱས་ནས་རང་གི་སེམས་ཀྱི་གླང་པོ་ཆེ་སྨྱོན་པ་དང་འདྲ་བ་དེ། དྲན་པའི་ཐག་པ་གིས་ཕར་བཏགས་བྱས་ནས། ཕར་བཏགས་བྱས་ནས་ཁོ་ཕྱི་རོལ་ཏུ་གཡེང་མ་བཅུག་པ་ཡིན་ན། རང་གིས་རང་ལ་སྡུག་བསྔལ་སྟེར་མཁན་དེ་ཡོད་མ་རེད། སྡུག་བསྔལ་སྟེར་མཁན་དེ་མེད་པ་ཡིན་ཙང་རང་ལ་འཇིགས་པ་ཐམས་ཅད་མེད་པ་ཆགས་འགྲོ་གི་རེད། དགེ་བ་ཐམས་ཅད་ལག་ཏུ་འོང་ཟེར་ད་སེམས་ཀྱི་གླང་པོ་ཆེ་དེ་ནང་དུ་བཏགས་པ་ཡིན་ན། ཨ་ནི་དགེ་བ་ཐམས་ཅད་འབད་མི་དགོས་སུ་ནི་བས་རང་གི་ལག་ཏུ་ཡོང་གི་རེད། དུས་དུས་རྣམ་པ་ཐམས་ཅད་དུ་རང་གི་ལག་ཏུ་ཡོང་ཡོང་བ་བྱས་བསྡད་ཀྱི་རེད་དགེ་བ་ཐམས་ཅད་ལག་ཏུ་འོང་ཟེར། ད་དེའི་དཔེ་དེ་ལ་དེ་བཤད་པའི་ཡིན་པ་རེད། སྟག་དང་སེང་གེ་གླང་ཆེན་དྲེད་ཟེར། དཔེར་ན་གཅན་གཟན་སྟག་སེང་གེ་དེ་ང་རང་ཚོ་འཇིགས་སྐྲག་ཆེན་པོ་ཞིག་ར་ཡོད་རེད་བ། སྟག་སེང་གེ་དེ་ཤེས་ན་ཁྱེད་ལ་ཅི་སླེབས་འོང་དུས། སྲོག་ཆགས་གཞན་མ་དེ་ཚོ་དཔེ་འགུལ་སྐྱོད་གཏོང་མ་ཐུབ་པ་བྱས་ནས་བཙོ་བ་ཤུགས་ཆེ་ནས་འདེད་ཟེར་མ་ཐུབ་པ་ནོར་བེད་མ་ཐུབ་པ་དེ་འདྲ་ཆགས་འོང་གི་འདུག་བ།

མེ་ཤ་ཚ་པོ་དེ་འདྲ་ཟ་གོ་རོ་བ་སྲིན་འབུ་ནོ། སྲིད་དེ་སྐྱིད་པོ་བཏགས་པ་ཡིན་ཟེར་དེ་ཚོ་མ་མཐོང་བྱས་ནས་སྲིན་གྱི་སྐྱིད་པོ་སྲིན་སྐྱིད་པོ་དེ་གྱིས་བཟོས་བྱ་ཁྱི་སྤྱང་སྤྱོད་རེད་ཟེར། སྲིན་དེ་སྐྱིད་པོ་དེ་བཏགས་པ་དེ་ཡིན་ཟེར་ན་དེ་དག་མཐོང་བྱས་ནས་བཏགས་བྱ་དབང་དུ་བསྡུ་བའི་ཚོ་སྐྱིད་པ་སྐྱིད་སྤྱང་རེད། སྲིན་དེ་མ་བཏགས་ཡིན་ན་དེ་དག་མཐོང་བྱས་རང་ལ་གནོད་ཅི་ཡིན། རང་གིས་སྲིན་དེ་ནང་དུ་བསྡུས་ནས་ཡག་པོ་ཅིག་བཏགས་ཐོག་པ་ཡིན་ན་དེ་ཚ་ཚོ་མ་མཐོང་བྱས་ནས་མགུ་ཆུ་གཏོང་ཡ་མེད་པ་བྱས་ནས་ཆགས་པ་རེད། ཨོ་ད། དུས་ཚོད་ད་ག་ཞིག་བཞག། བྱང་ཆུབ་ཀྱི་སེམས་ཡོངས་སུ་བཟུང་ཚར་ན་དེ་ནས་བྱང་ཆུབ་སེམས་དཔའི་སྤྱོད་པ་དང་མཐུན་པ་བྱེད་དགོས་ཡིན་ཙང་ད་དེ་བག་ཡོད་བལྟས་པ། བཞི་པའི་སྐབས་སུ་བག་ཡོད་བསྟན་པ་བྱས། ད་ལྔ་པའི་སྐབས་སུ་དེ་ནས་ལེའུ་ལྔ་པའི་སྐབས་སུ་དེ་ནས་བྱང་ཆུབ་སེམས་དཔའི་སྤྱོད་པ་དང་མཐུན་པར་བྱེད་པ་བྱེད་པ་ལ་དེ་ནས་ཐོག་མར་སེམས་བསྲུང་དགོས་པ། སེམས་ཡག་པོ་ཅིག་མ་བསྲུངས་ན་བྱང་ཆུབ་སེམས་དཔའི་སྤྱོད་པ་ལ་ཚུལ་བཞིན་དུ་སྤྱོད་མ་ཐུབ་པ་དང། སེམས་ཡག་པོ་ཞིག་བསྲུངས་པ་ཡིན་ན་ནི་བྱང་ཆུབ་སེམས་དཔའི་སྤྱོད་པ་ལ་ཚུལ་བཞིན་དུ་སྤྱོད་ཐུབ། དེའི་ཆེད་དུ་དེ་ནས་ལྔ་པ་དེ་ལ་བསྲུང་བའི་ལེའུ་ཟེར་གཙོ་བོ་གཙོ་བོ་དེ་དག་ཚུལ་ཁྲིམས་རྣམ་པ་གསུམ་པོ་དེ་བསྟན་པ་དེ་ལ་བསྲུང་བའི་ལེའུ་ཟེར། ད་ཚུལ་ཁྲིམས་རྣམ་པ་གསུམ་སྟོན་རེ་བྱེད་པ་ལ་དང་པོ་སེམས། རང་གི་སེམས་དེ་དེ་ནས། བྱིང་བ་ལ་སོགས་པ་དང་རྣམ་གཡེང་ལ་སོགས་པ་དང་དེ་འདྲ་གྱི་དབང་དུ་མ་བཏང་བ་ཅིག་བྱས་ནས་ད་ཚུལ་བཞིན་དུ་བསྲུང་དགོས་པ་རེད་བ་དེ་བསྲུང་བར་བྱེད་པ་དེ་ལ་དེ་ནས། ལེའུ་ལྔ་པ། བསྲུང་སྟེ་སེམས་འདི་བསྲུང་བར་མ་བྱས་ན་བསླབ་པ་བསྲུང་བར་ཡོང་མི་ནུས་ཟེར་དེ་རྩ་བ་བྱས། སེམས་ཀྱི་གླང་པོ་ཡན་བཏང་བས། མནར་མེད་གནོད་པ་བྱེད་པ་ལྟར་གླང་ཆེན་མ་ཐུལ་སྨྱོན་པ་ཡིས་འདི་ན་དེ་འདྲའི་གནོད་མི་བྱེད་ཟེར་ད་སེམས་བསྲུངས་ན་ཕན་ཡོན་ཡོད་པ་དང་སེམས་མ་བསྲུངས་ན་ཉེས་དམིགས་ཆེན་པོ་ཡོད་པ་དེ་དེའི་སྐབས་སུ་བསྟན། ད་སེམས་བསྲུངས་པ་དེ་ཡིས་ན་ག་རེའི་སྒོ་ནས་སྲུང་དགོས་རེད་ཟེར་ན་ད་དྲན།

དེ་ནས་སེམས་འདི་གཅིག་པུ་བཏགས་པ་ཡིས་དེ་དག་འཇིགས་པ་ཐམས་ཅད་མེད་འགྱུར་དགེ་བ་ཐམས་ཅད་ལག་ཏུ་འོང་ཟེར་ད་དགེ་བ་ཚང་མ་ཐམས་ཅད་སེམས་ཀྱི་རྗེས་སུ་འབྲང་བ་སེམས་ཡག་པོ་ཅིག་བསྲུངས་པ་ཡིན་ན་དགེ་བ་ཐམས་ཅད་ལག་ཏུ་དཔེ་འབད་རྩོལ་བྱེད་མི་དགོས་པ་ཅིག་ནི་ངམ་ངམ་ཤུགས་ཤུགས་ཀྱིས་ཡོང་དགོས་པ་སེམས་ཡག་པོ་མ་བསྲུངས་ན་ནི་ལུས་ངག་གི་སྤྱོད་པ་དེ་ཡིན་ན་ཞེ་པོ་ཅིག་ཕན་ཐོགས་ཡོད་མ་རེད་པ། སེམས་ཡག་པོ་ཅིག་སོང་བ་ཡིན་ན་ཐོག་མར་ཀུན་སློང་དེ་སེམས་ཀྱི་སྒོ་ནས་བྱས་པ་རེད་བར་དུ་སྦྱོར་བ་ལས་ཀ་བྱེད་པ་དེ་ཡིན་ན་སེམས་ཀྱི་སྒོ་ནས་བྱས་པ་རེད་ཐ་མ་དེ་ཡིན་ན་སེམས་ཀྱི་སྒོ་ནས་མཇུག་སྡུད་པར་བྱེད་པ་རེད་བ་དེ་ཡིས་ན་ལུས་ངག་ཡིད་གསུམ་གྱི་བྱ་བ་དགེ་མི་དགེ་ག་རེ་ལ་འཇུག་པ་ཡིན་ན་གཙོ་བོ་གཙོ་བོ་དེ་སེམས་སེམས་ཀྱིས་བཟོས་བཞག་གི་ཆེད་རེད་དེ་ཡིས་ན་དགེ་བ་དེ་ཡང་དཔེ་དག་པོ་ཡག་པོ་ཅིག་ཡོང་བར་བྱེད་པ་ལ་ཐོག་མར་སེམས། ལ་བརྟག་དཔྱད་བྱས་པ་དང་སེམས་སྲུང་བ་དེ་ལ་རག་ལས་པ་རེད། ད་སྟག་དང་སེང་གེ་གླང་ཆེན་དྲེད་སྦྲུལ་དང་དགྲ་རྣམས་ཐམས་ཅད་དང། སེམས་ཅན་དམྱལ་བའི་སྲུང་མ་དང་བྱད་མ་དེ་བཞིན་སྲིན་པོ་རྣམས་སེམས་འདི་གཅིག་པུ་བཏགས་པ་ཡིས་དེ་དག་ཐམས་ཅད་བཏགས་པར་འགྱུར། ད་ཕྱི་ལྟར་ན་ང་ཚོ་ཕལ་པས། ཕལ་པས་ཀྱི་དེ་ནས། ཕྱི་རོལ་གྱི་དེ་ནས་གཟུགས་ཅན། འོ་དེ་འདྲ་གྱི་གནོད་བྱེད་དེ་ལ་ད་དེ་ཚོ་དང་དེ་ཚང་མ་ཐམས་ཅད་རང་གི་སེམས་གཅིག་པུ་གིས་བཏགས་པ་ཡིས་སེམས་དེ་ཡག་པོ་ཅིག་སྲུང་བར་བྱས་པ་ཡིན་ན་འཇིགས་པ་ཚང་མ་ཐམས་ཅད་ཡོང་གི་མ་རེད། སེམས་དེ་ཡག་པོ་ཅིག་བཏགས་མ་ཐུབ་པ་ཡིན་ན་སེམས་དེ་ཡག་པོ་ཅིག་དམིགས་པའི་ཀ་བ་ལ་བཏགས་མ་ཐུབ་པ་ཡིན་ན་འཇིགས་པ་ཚང་མ་ཐམས་ཅད་ཡོང་གི་རེད། ད་དེ་ལ་དཔེར་ན། ད་ལྟ་བའི་གནས་སྐབས་དེ་ལ་བརྟགས་ནས་འཇིགས་པ་ཡོང་ལུགས་དང་དེ་ནས་སྔོན་གྱི་རྒྱུ་ལ་བརྟགས་ནས་འཇིགས་པ་ཡོང་ལུགས་གཉིས་ཡོང་གི་རེད། སྔོན་གྱི་རྒྱུ་ལ་བརྟགས་པ་ཡིན་ན་དཔེར་ན་སྟག་གིས་རང་ལ་གནོད་པ་བྱེད་པ་དེ་ཡིན་ན་སྔར་རང་རང་གིས་ཕར། སྟག་དེ་ལ་གནོད་པ་བྱེད་པ་ཡིན་ས་དེ་ནས་ལས་ངན་མཚོན་ཆ་རང་ལ་ཚུར་འཁོར་བ་བྱེད་པ་རེད།

ལས་ངན་པའི་འབྲས་བུ་དེ་རང་ལ་སྨིན་འོང་ཡིན་ས་ད་འཇིགས་པ་དེ་དག་འདོད་ཀྱི་མི་འདུག་ན་ལས་ངན་པ་ལས་ངན་པ་དེ་མ་བསགས་པར་བྱེད་དགོས་རེད། ལས་ངན་པ་དེ་བསགས་བཅུག་མཁན་དེ་སུ་རེད་ཟེར་ན་རང་གི་སེམས་ཀྱིས་བསགས་བཅུག་རེད་པ། རང་གི་སེམས་ཀྱིས་བསགས་བཅུག་ཡིན་པ་རེད། སེམས་དེ་གིས་ཡག་པོ་ཅིག་བྱས་པ་ཡིན་ན་དེ་ལྟ་བུ་ལས་ངན་པ་གི། སྒྲིབ་པ་དེ་འདྲ་བསགས་དགོས་ཡ་མེད་པ་རེད། དེ་བསགས་དགོས་ཡ་མེད་ས་དེ་ཡི་འབྲས་བུ་དེ་ནི་འཇིགས་སྐྲག་ལ་སོགས་པ་དང། རང་གི་སྡུག་བསྔལ་ལ་སོགས་པ་དེ་ཚོ་ཡོང་གི་མ་རེད་པ། དེ། སྔོན་གྱི་རྒྱུ་ལ་བརྟགས་ནས་ཡང་དེ་ནི། སེམས་ལ་རག་ལས་པ་དེ་དེ། མཐོང་དགོས་རེད་ད་སྟག་དང་སེང་གེ་དང་གླང་ཆེན་དང་དྲེད་དང་སྦྲུལ་དང་དགྲ་ཐམས་ཅད་དང་ཨ་ནི་ད་ག་ན་ཡོད་ཅེ་ན། སེམས་ཅན་དམྱལ་བའི་སྲུང་མ་དཔེར་ན་ཚེ་ཕྱི་མ་ལ་བརྟགས་པ་ཡིན་ན་ཚེ་ཕྱི་མ་དེ་ནི། སེམས་ཅན་དམྱལ་བའི་ལས་མཁན་ལ་སོགས་པ་དེ་ཚོས་རང་ལ་སྡུག་པོ་གཏོང་བ་དང། ད་ག་ན་ཡོད་ཅེ་ན། ང་རང་གི་ལས་ངན་པའི་བདག་འབྲས། ལྕགས་སྲེག་གི་ས་གཞིའི་ཐོག་ལ་ནི་མེ་དྲག་གཏོང་བ་ལ་སོགས་པ་དང་ཡང་ན་གྲང་དམྱལ་ལ་སྐྱེས་ཕྱིན་ན་གྲང་བའི་སྡུག་བསྔལ་བསམ་གྱིས་མི་ཁྱབ་པ་དེ་ཚོ་མྱོང་བ་དེ་རང་གི་བདག་འབྲས་རེད་བ། ད་ག་རེའི་བདག་འབྲས་རེད་ཟེར་ན་མི་དགེ་བའི་ལས་ཀྱི་བདག་འབྲས་དེ་སྨིན་པ་རེད་བ་མི་དགེ་བའི་ལས་བྱེད་བཅུག་མཁན་དེ་སེམས་ཀྱིས་བྱས་པ་རེད་སེམས་དེ་བཏགས་བཞག་ཡོད་པ་ཡིན་ན་ཡག་པོ་ཅིག་བཏགས་བཞག་ཡོད་པ་ཡིན་ན། ང་དེ་དག་ཚང་མ་ཐམས་ཅད་ཡོང་མ་རེད་བ་དེ་སྔོན་གྱི་རྒྱུ་ལ་བརྟགས་ནས་དེ་ནི་ཡོང་ཡ་མེད་པ་བྱེད། སེམས།

ཕར་ནི་གནོད་ལན་མི་འཇལ་བ་ཅན་ནི་ཕན་པའི་བསམ་བློ་གཏོང་བ་ཡིན་ན་གཅན་གཟན་རྗེས་སུ་རུང་བ་དེ་ཚོ་གིས་ཚུར་རང་ལ་རང་རང་བྱས་མ་གཏོགས། དངོས་སུ་གནོད་པ་མི་བྱེད་པ་དེ་སྔོན་གྱི་བྱང་ཆུབ་སེམས་དཔའ་སྐྱེས་རབས་ན་ཡོད་པ་ནང་བཞིན་བྱང་ཆུབ་སེམས་དཔའི་སྐྱེས་རབས་ན་ལ། གནོད་པ་བྱེད་ན་ཡང་དེ་ཁོ་ལ་ཕར་ཕན་པ་ཤ་སྟག་སྒྲུབ་དེ་ཁོ་ལ་གནོད་པ་རང་བཞིན་གྱིས་མི་སྒྲུབ་ཡ་དེ་འདྲ་མང་པོ་བྱེད། དེ་འདྲ་ང་ཚོ་སྔོན་གྱི་རྣམ་ཐར་དེ་འདྲ་མང་པོ་བྱེད་ན་ཡོད་རེད་བ། ཨ་ཏི་ཡེ་ས་ད་ལྟ་ཡི་གནས་སྐབས་དེ་ཡིན་ན་ཡང་རང་གི་སྲས་དུ། བསྟོད་མ་ཐོབ་པ་ཡིན་ཙང་སུ་ཞིག་གནོད་པ་བྱས་སོང་ན་ཕ་ཡ་ད་ག་ནང་བཞིན་བྱས་ནས་གནོད་ལེར་རེ་འཇལ་བ་ཡིན་ན་དེ་ནི་རྫོགས་རྒྱུའི་ཆོས་ཉིད་མེད་པས་བྱས་ནས་ཕ་ཡ་གནོད་པ་བྱེད་ཚུར་གནོད་པ་བྱེད་ཨ་དེ་འདྲ་ཤ་སྟག་བྱེད་བྱས་ནས། མི་འདོད་པའི་སྡུག་བསྔལ་རྐྱང་བྱེད་ཅིང་རང་ལ་སྨིན་རྒྱུ། ད་དེ་ལྟ་བུ་མེད་པ་ཡིན་ན། སུ་གནོད་པ་ག་ཚོད་བྱེད་པ་ཡིན་ན་ཕ་ཤ་སྟག། ཕན་བཏགས་པ་དང་ཕ་ཁོ་ལ་ནི་གནོད་ལན་མི་འཇལ་བའི་ཕྱིར་ནི་ཁོ་ལ་ཕན་པའི་བསམ་པ་གཏོང་བ་ཡིན་ན་ནི་ཕྱི་རོལ་གྱི་གཟུགས་ཅན་ཀྱི་དེ་ནི་གང་ཟག་ལ་སོགས་པ་ཚོས་རང་ལ་གནོད་པ་ག་ཚོད་བྱེད་གར་ཡོང་བ་ཡིན་ན་ཡང་དེ་ཙམ་གྱིས་རང་ལ་གནོད་པ་བྱེད་ཐུབ་ཀྱི་མ་རེད་ལ་ནམ་ཞིག་ཚེ་ན་ཁོ་དེ་ཡང་རང་ལ་ཕན་པ་སྒྲུབ་ཀྱི་མ་གཏོགས་གནོད་པ་བྱེད་ཀྱི་མ་རེད་བ་དེ་ད་ལྟ་བ་ལ་བརྟགས་པ་ཡིན་ན་ཡང་དེ་འདྲ་སྔོན་གྱི་ལས་ལ་བརྟགས་ཀྱི་ཡིན་ན་ཡང

འདུལ་འགྲོ་གི་རེད་པ། རང་བཞིན་གྱིས་འདུལ་འགྲོ། སེམས་འདི་གཅིག་པུ་བཏུལ་བ་ན་དེ་དག་ཐམས་ཅད་ཐུལ་བར་འགྱུར། འདི་ལྟར་འཇིགས་པ་ཐམས་ཅད་དང་སྡུག་བསྔལ་དཔག་ཏུ་མེད་པ་ཡང་སེམས་ལས་བྱུང་བ་ཡིན་ནོ་ཞེས་ཡང་དག་གསུང་བ་ཉིད་ཀྱིས་བསྟན། ད་ག་པར་གསུངས་པ་རེད་ཟེར་ན་བཅོམ་ལྡན་འདས་ཀྱིས་དཀོན་མཆོག་སྤྲིན་གྱི་མདོ་ལས། སེམས་དེ་ཐུལ་བ་ཡིན་ན། དེ་ནས་དགྲ་ལ་སོགས་པ་དང་སྡུག་བསྔལ་ལ་སོགས་པ་ཚང་མ་ཐམས་ཅད་ཐུལ་བ་རེད། སེམས་དེ་མ་བཏུལ་བ་ཡིན་ན་དེ་དག་ཐམས་ཅད་རང་ཤུགས་ཀྱིས་འབྱུང་གི་རེད། འདི་ལྟར་འཇིགས་པ་ཐམས་ཅད་དང་ཟེར་དེ་དག་ཕྱི་ཡི་འཇིགས་པ་དང་ནང་གི་འཇིགས་པ། ང་རང་ཚོ་ནད་རིགས་བཞི་བརྒྱ་རྩ་བཞི་ལ་སོགས་པ་དེ་ཚོ་ནང་གི་འཇིགས་པ་རེད་བ་དང་ཕྱི་ཡི་འཇིགས་པ་དེ་དག་གི་སྟག་དང་སེང་གེ་ལ་སོགས་པ་དེ་ཚོ་གི་འཇིགས་པ་དེ་བྱེད།

རང་གི་ལུས་ལ་གནོད་པ་བྱེད་པ་དེ་རང་ལ་ལུས་ཀྱི་སྡུག་བསྔལ་ཅིག་བྱུང་ནས་ནི་སེམས་སྐྱིད་པོ་མེད་པ་དང་སྡུག་བསྔལ་དཔག་ཏུ་མེད་པ་དེ་འདྲ་ཡོང་གི་རེད་བ་དེ་ག་རེ་བྱས་པ་རེད་ཟེར་ན་རང་ལ་ལུས་དེ་བདག་ཏུ་བཟུང་བ་ཡིན་ཙང་དེ་བྱེད་པས་ལུས་བདག་ཏུ་མ་བཟུང་བ་ཡིན་ན་དེ་ལྟ་བུ་ཡོང་དུས་ཆོས་ཉིད་ཡོད་མ་རེད་བ་ཕྱི་རོལ་གྱི་དགྲ་དཔེར་ན་སེམས་ཅན་ཐམས་ཅད་རང་གི་དགྲ་ལ་ལངས་ཀྱི་ཡོད་ན་ཡང་རང་གི་ལུས་བཏང་བ་ཡིན་ན

རང་གི་ལས་ངན་པ་བསགས་བཞག་རྐྱེན་དེས་ལྕགས་སྲེག་གྱི་ས་གཞི་གིས་ཚ་བའི་སྡུག་བསྔལ་དེ་དཔག་ཏུ་མེད་པ་རང་ལ་མྱོང་དགོས་རེད་བ། མྱོང་བ་དེ་ཡང་སྐྱེ་བ་སྔ་མའི་ལས་ངན་པ་གིས་བཟོས་པ་ཙམ་མ་ཟད་རང་ཉིད་ཡང་ད་ལྟ་ནི་བདག་ཏུ་བཟུང་ནས་ང་ཚ་གི་འདུག་ང་ན་གི་འདུག་དམྱལ་བའི་ལྕགས་སྲེག་གྱི་ས་གཞི་ཡིས་ང་སྡུག་བསྔལ་སྟེར་གི་འདུག་བསམས་ནས་དྲན་གི་རེད། ད་དེ་མེད་པར་བྱས། སྔོན་གྱི་ལས་ངན་པ་མ་བསགས་མཁན་གཞན་མ་ཞིག་གིས་ལྕགས་སྲེག་གྱི་ས་གཞི་དེ་ལ་སྤྱན་དྲངས་བྱས་ནས་བསྡད་པ་ཡིན་ན་ཡང་ཁོ་ལ་སྡུག་བསྔལ་ཅི་ཡང་མྱོང་གི་མ་རེད་བ། ལྕགས་སྲེག་གྱི་ས་གཞི། གཅིག་པ་གཅིག་རྐྱང་རེད་ཚ་པོ་ཡིན་པ་གཅིག་པ་གཅིག་རྐྱང་རེད་དེ་གཅིག་ལ་བརྟེན་ནས་སྡུག་བསྔལ་མྱོང་དགོས་རེད་གཅིག་ལ་སྡུག་བསྔལ་ག་གེ་མ་མྱོང་བ་དེ་ཁོ་སེམས་ཀྱི་ལྟ་སྟངས་ཀྱི་ཆ་ནས་འགྲོ་ཡི་འདུག་གཅིག་ལ་ཁོ་སྡུག་བསྔལ་གྱི་རྒྱུ་མང་པོ་ཅིག་བསགས་པ་ཡིན་ཙང་སྡུག་བསྔལ་མྱོང་དགོས་རེད་ལ་ད་ལྟ་ཡང་དེ་ནི་བདག་ཏུ་བཟུང། གཟུངས་འདི་པའི་ཡིག་ས་སྡུག་བསྔལ་དེ་མྱོང་བར་ཅི་ལ་སྔ་མའི་ལས་ཀྱི་འབྲས་བུ། སྨིན་གྱི་མེད་པ་ཡིག་ས་སྡུག་བསྔལ་དེ་མ་མྱོང་བར་ལ་ད་ལྟ་ཡི་ནི་ལུས་བདག་ཏུ་མ་བཟུང་བ་ཡིག་ས་ཆགས་སའི་ས་ཞིག་གཏན་དུ་འདས་པའི་ཡི་ནི་སྡུག་བསྔལ་བསགས་ཀྱི་མེད་པ་རེད། དེ་དག་དེ་འདྲ་དེ་དག་ཐམས་ཅད་ཀྱང། འོ་རེད་དེ་ཡི་མི་འདྲ་སེམས་ལས་བྱུང་བ་ཡིན་ནོ་ཞེས་ཡང་དག་གསུངས་པ་ཉིད་ཀྱིས་བསྟན་ཟེར་ད་བཅོམ་ལྡན་འདས་ཀྱིས་དཀོན་མཆོག་སྤྲིན་ལས། སྡུག་བསྔལ་དང། མི་འདོད་པ་ཚང་མ་དང་བཅས་སེམས་ལས་བྱུང་བ་ཡིན་ཟེར་སངས་རྒྱས་ཀྱིས་གསུངས་པ་རེད། དེ་ནས་སེམས་ཅན་དམྱལ་བའི་མཚོན་ཆ་རྣམས་སུ་ཞིག་གིས་ནི་ཆེད་དུ་བྱས། ལྕགས་སྲེག་ས་གཞི་སུ་ཡིས་བྱས་མེ་ཚོགས་དེ་དག་ཅི་ལས་བྱུང་ཟེར་དེ་ནི་ལ་མེ་ཚོགས་ཟེར་བྱ་དེ་མེ་ཚོགས་ཟེར་དེ་མ་དག་པ་རེད་མོ་ཚོགས་ཟེར་ན་དག་གི་ཡོད་ཟེར་བ།

ཁོ་རང་རང་ག་དེ་སྐྱེས་པ་ཡིན་ན་སྐྱེས་པ་དང་མཉམ་དུ་བྱས་ནས་རང་གི་ལས་ཀྱི་འབྲས་བུ་དེ་མཉམ་དུ་གྲུབ་མ་གཏོགས་ཧ་མ་ནས་མི་གཅིག་གྲ་སྒྲིག་བྱེད་བྱས་ནས། སེམས་ཅན་དམྱལ་བའི་ནང་གི་མཚོན་ཆ་དེ་བཟོས་ནས་བཞག་ད་དེའི་སྤྱིར་ད་ག་ལང་སར་མཚོན་ཆ་དེ་རང་གི་ལག་པ་ལ་བྱས་ནས་དེ་འདྲ་ཐོགས་པ་མ་ཡིན་པ།